དེང་སྐབས་ཞི་ཅིན་ཕིང་དམག་འཁྲུག་ནང་ཕམ་ཉེས་འགྲོ་བཞིན་པའི་སྲིད་འཛིན་ཕུ་ཏིན་ལ་མུ་མཐུད་རྒྱབ་སྐྱོར་མ་བྱེད་ཐབས་མེད་ཀྱི་རྒྱ་རྙི་ཞིག་ནང་ལྷུང་ཡོད་པ་རེད། དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་འདི་ངས་ཀྱི་འཆར་གཞི་བྱས་པ་ཡིན་ན་དེ་རིང་གི podcast དེ་ནང་ལོགས་ལ་ཡང་མུ་མཐུད་བྱས་ང་ཚོའི་མིས་བཟོས་ཀྱི་རིག་ནུས། ChatGPT སྐོར་གྱི་ལེ་ཚན་བཞི་པ་དེ་བཟོ་རྒྱུ་བྱས་པ་དེ་ལས་ཡིན་ན་ལས་ད་དེ་རིང་ཁ་སང་ཡིན་ན་རྒྱལ་སྤྱིའི་གསར་འགྱུར་གལ་ཆེན་དེ་མང་པོ་ཞིག་ཐོན་གྱི་འདུག་བྱས་ཙང་ངས་དེ་རིང་དེ། རྒྱ་ནག་དང། ཨུ་རུ་སུའི་བར་གྱི་འབྲེལ་བ་སྐོར་ལས་རིམ་ཞིག་བཟོ་དགོས་བསམ་བྱུང། ད་གསར་འགྱུར་ནང་ལོགས་ལ་ཡང་ཚང་མས་གཟིགས་ཡོད་ཀྱི་རེད། རྒྱ་ནག་གི་རྒྱལ་ས་པེ་ཅིང་ལ་ཡང་དེ་རིང་ཁ་སང། Belarus། སྲིད་འཛིན་དེ་ཕ་གི་ཡང་འཚམས་འདྲི་བྱེད་བཞིན་ཡོད་རེད། ད Belarus ཟེར་མཁན་དེ་དེ་རིང་ཁ་སང་ཨུ་རུ་སུ་ལ་ཡང་ཐད་ཀར་དམག་རང་ནང་ལོགས་ལ་ཡང་རྒྱབ་སྐྱོར་བྱེད་མཁན་འཛམ་བུ་གླིང་ནང་རྒྱལ་ཁབ་གཅིག་ལས་མེད་པ་དེ་རེད། དེ་གང་འདྲ་ཡིན་ན Belarus སྲིད་འཛིན Lushenko ཟེར་མཁན་དེ་ཁོ་རང་གིས་ད་ལོ་གཅིག་གཉིས་ཤིག་གོང་ལ་ཡང་དམངས་གཙོའི་ལས་འགུལ་ལ་ཡང་དྲག་གནོན་བྱས་རྗེས་དེ་རིང་ཁ་སང་ཕལ་ཆེར། ཨུ་རུ་སུ་དང། རྒྱ་ནག་ལྟ་བུའི་རྒྱལ་ཁབ་གཅིག་གཉིས་ཤིག་མི་ཤི་ན་འགྲོ་ས་ཁོར་ཡོད་ཀྱི་མ་རེད་བྱས་ཙང་ལུ་ཤན་ཀོ་ཕེའི་པེ་ཅིན་དུ་འབྱོར་རྗེས། ཁ་སང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་བྱས། བེ་ལོ་རུ་སི་དང་རྒྱ་ནག་བར་དུ་ལ་གི་ཡིན་ན་འབྲེལ་བ་འདི་ཡར་རྒྱས་གཏང་གི་ཡིན་ཟེར་བའི་གསལ་བསྒྲགས་སྤེལ་མང་པོ་བྱས་ཤག་ད་གནས་ཚུལ་འདི་ལ་དོ་སྣང་ཆེན་པོ་བྱེད་དགོས་ཡག་དེ་ག་རེ་རེད་ཟེར་ན་དེ་རིང་ཁ་སང། རྒྱ་ནག་གིས་ཨུ་རུ་སུ་ལ་ཡ། ཕལ་ཆེར། ཅིག་གོ་ལག་གི་རྒྱབ་སྐྱོར་བྱེད་ཡག་གི་འཆར་གཞི་མེད་འགྲོ་ཟེར་རྗེས་ད་ཨ་མི་རི་ཀའི་ཐོག་གསང་བའི་གནས་ཚུལ་དག་འདི་མང་པོ་ཞིག་གཞི་བཞག་བྱས་ཡིན་ན་ཉེན་བརྡ་ཞིག་གཏོང་གི་ཡོད་རེད། དེ་མ་ཟད་ཡིན་ཨ་མི་རི་ཀའི་གཞུང་གིས་ཟེར་ཡག་བྱས་པ་ཡིན། གལ་སྲིད་རྒྱ་ནག་གིས་ཨུ་རུ་སུ་ལ་ཡང་གོ་ལག་གི་རོགས་རམ་བྱས་པ་ཡིན་ན། ཨ་མི་རི་ཀ་དང་མཐུན་གྲོགས་རྒྱལ་ཁབ་ཚོས་རྒྱ་ནག་ལ་ཡང་དཔལ་འབྱོར་གྱི་ཉེས་ཆད་ཆེན་པོ་ཞིག་སྤྲད་ཀྱི་ཡིན། བྱས་ཙང་དེ་རིང་བེ་ལོ་རུ་སིའི་སྲིད་འཛིན་ལུ་ཤན་ཀོ་རྒྱ་ནག་ལ་ཕྱིན་པ་འདི་ནས་རྒྱ་ནག་དང་ཨུ་རུ་སུའི་བར་དུ་ལ་འབྲེལ་བ་དེ་ཇེ་དམ་ལ་འགྲོ་གི་མེད་འགྲོ་བསམ་པའི་མཚོན་རྟགས་ཅིག་ལ་བལྟས་བྱས་ཡིན་ན་མི་དེ་དོ་སྣང་བྱེད་ཀྱི་འདུག་དེའི་གོང་དུ་ཡང་ཁ་སང་ཁེ་ཉིན་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱིས་བསྐྱར་དུ་ད་ལོའི་ལོ་ལ་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང། ཨུ་རུ་སུ་ལ་ཡར་འཚམས་འདྲི་བྱས་རྗེས་ཁོ་གཉིས་ཐུག་འཕྲད་བྱེད་རྒྱུ་ཡིན་ཟེར་བྱས་རྗེས་ད་ལྟ་རྒྱ་ནག་གཞུང་གིས་གའི་ལབ་ཡོད་མ་རེད་དེ་ལས་ཨུ་རུ་སུའི་ངོས་ནས་འདི་ཐེངས་གཅིག་གཉིས་ཤིག་ལབ་ཚར་བ་རེད། བྱས་ཙང་འདི་ག་ཚང་མ་ལོག་གི་གནས་སྟངས་འོག་ལ་ཡ། ད་མི་ཚོས། ཞི་ཅིན་ཕིང་གིས་ག་ཚོད་ཨུ་རུ་སུ་ལ་ཡར་རྒྱབ་སྐྱོར་བྱེད་ཀྱི་རེད། ད་ཨུ་རུ་སུའི་གནས་སྟངས་འདི་འདྲའི་སྡུག་པོ་ཡོད་པའི་སྐབས་དེར། ག་ཚོད་ད་ཨུ་རུ་སུ་མཉམ་དུ་གོམ་པ་དེ་ཐག་རིང་དུ་འགྲོ་གི་རེད། འདིའི་སྐོར་ལ་ཡང་དཔྱད་བརྗོད་མང་པོས་ལྟ་ཚུལ་སྣ་མིན་སྣ་ཚོགས་བཤད་མཁན་འདུག། འདིའི་ནང་ལོགས་ལ་ཡང་དམིགས་བསལ་ཅིག་ལྟ་ཚུལ་གཅིག་ཡིན་ན། ཨ་ནི་ཨིན་ཇིའི་ནང་ཞེ་དྲག་ཐོན་མི་འདུག་མང་ཆེ་རྒྱ་སྐད་ནང་ལ་ཐོན་གྱི་ཡོད་ཤག། བྱས་ཙང་འདི་ཡིན་ན་ངས་ཀྱང་གལ་ཆེན་པོ་འདུག་བསམ་གྱི་འདུག་བྱས་ཙང་ངས་དེ་རིང་འདིར་ངོ་སྤྲོད་ཞུ་གི་ཡིན། ད་ངོ་སྤྲོད་མ་ཞུས་གོང་ལ་ཡང་ཨ་ལེ་སྔོན་ལ་ཡང་ཨུ་རུ་སུ་དང་རྒྱ་ནག་གི་འབྲེལ་བའི་སྐོར་ལ་ཡང་ང་ཚོས་ཅིག་ཕྱི་མིག་བལྟས་པ་ཡིན་ན་ད། དང་པོ་དེ་ངས་ད་གིན་ངོ་སྤྲོད་ཞུས་པ་ནང་བཞིན་བྱས། ཨུ་རུ་སུས་ཡུ་ཀྲེན་ལ་ཡང་དམག་འཁྲུག་མ་བརྒྱབ་གོང་གི་བདུན་ཕྲག་གཅིག་ལ་ཡང་གོང་ལ་ཡང་ཡིན་ན་ཨ་ནི་ཕུ་ཏིན་པེ་ཅིན་ཕྱིན། ཞི་ཅིན་ཕིང་དང་ཐུག་འཕྲད་བྱས་མཐར་མ་ཚང་རྒྱུན་དུ་ནས་ཨུ་རུ་སུ་དང་རྒྱ་ནག་བར་ལ་འབྲེལ་བ་ཡག་པོ་ཡོད་པའི་གསལ་བསྒྲགས་འདི་མང་པོ་སྤེལ་ཡོད་རེད། འདིའི་སྐབས་དེ་སྤེལ་བའི་གསལ་བསྒྲགས་འདི་མི་ཚང་མས་དོ་སྣང་ཆེན་པོ་བྱས་ཀྱི་ག་རེད་ཟེར་ན་ཞི་ཅིན་ཕིང་གིས་རྒྱ་ནག་དང་ཨུ་རུ་སུའི་བར་ལ་གི་འབྲེལ་བའི་མཛའ་གྲོགས་དེ་མུ་མཐའ་མེད་པ་ཅིག་ཡིན་ཞེས་བྱས་ཚད་མཐོ་པོ་ཞེ་པོ་ཅིག་ཡིན་ཞེས་བཤད་པ་རེད། དེ་བཤད་པའི་རྗེས་ཀྱི་ཉིན་མ་ཁ་ཤས་རྗེས་ཨུ་རུ་སུས་ཡུ་ཁུན་ལ་ཡང་དམག་འཁྲུག་བརྒྱབ་པ་རེད། དམག་འཁྲུག་བརྒྱབ་རྗེས་མི་མང་ཆེ་ཅིག་ཚོད་དཔག་བྱས་ན་ཨུ་རུ་སུ་དམག་གི་སྟོབས་ཤུགས་ཆེན་པོ་དེ་ག་ཚོད་ཡོད་ཙང་ཡུ་ཁུན་ལ་ཡང་བཙན་འཛུལ་བྱས་རྗེས་ཕལ་ཆེན་དབང་བསྒྱུར

ད་ནུབ་ཕྱོགས་རྒྱལ་ཁབ་གསུངས་ནས་མི་འདུག་དམངས་གཙོའི་རྒྱལ་ཁབ་གསུངས་ནས་མི་འདུག་འཛམ་བུ་གླིང་ནང་ལོགས་ལ་རྒྱལ་ཁབ་སྟོབས་ཆེན་རྒྱལ་ཁབ་ཡུ་རོབ་དང་ཉི་ཧོང་དང་ཨ་ནི་ལྷོ་ཀོ་རི་ཡ་སོགས་པའི་རྒྱལ་ཁབ་དེ་ཚོ་ཚང་མ་བློ་ཁ་ཞེ་པོ་ཅིག་ཁ་འགྲིག་པོ་བྱས་རྗེས་ཨུ་རུ་སུ་ལ་ཡང་དཔལ་འབྱོར་ཉེས་ཆད་སྤྲད་ཡག་དང་རྒོལ་གཏམ་སྤྲད་ཡག་དང་དེ་ག་ནང་བཞིན་ཡུ་ཁུན་ལ་ཡང་དཔལ་འབྱོར་རོགས་པ་བྱས་དང་གོ་ལག་རོགས་པ་བྱས་དེ་ཚོ་ད་འདི་གཉིས་ལ་མི་མང་ཆེ་ཅིག་ཕལ་ཆེན་ཨུ་རུ་སུའི་འགོ་ཁྲིད་ཀྱིས་ཡང་ཚོད་དཔག་ཐུབ་ཡོད་ཀྱི་མ་རེད་རྒྱ་ནག་འགོ་ཁྲིད་ཀྱིས་ཡང་ཚོད་དཔག་ཐུབ་ཡོད་ཀྱི་མ་རེད་ད་འདི་འདྲའི་གནས་ཚུལ་ཆེན་པོ་ཞེ་པོ་ཅིག་བྱུང་སོང་ཨ།

ཨ་སི་རི་ཡ། ད་རྒྱལ་ཁབ་འདི་འགའ་ཞིག་དེ་ཁོ་རང་ཚོ་རང་གང་ད། ཧ་ལམ་གཅིག་གི་སང་ཉིན་གནངས་ཉིན་འཁྱོལ་ཨ་ཡོང་བསམ་བསམ་དེ་རྒྱལ་ཁབ་འདི་འགའ་ཅིག་རེད་པ། ཨ་ནི་རྒྱལ་ཁབ་བརྒྱ་དང་བཞི་བཅུ་ལྷག་ཅིག་ཨུ་རུ་སུ་ལ་སྐྱོན་བརྗོད་བྱེད་ཀྱི་ཡོད་རེད་དེ་མ་ཡིན་པའི་རྒྱ་ནག་དང་རྒྱ་གར་གསུམ་དེ་ད་རྒྱལ་ཁབ་ཉི་ཤུ་སུམ་ཅུ་ཅིག་ཡིན་ན་ཟུར་གནས་ཡིན་ཟེར་བྱས་ཁ་སྐད་མ་ལབ་བྱས་བསྡད་ཀྱི་ཡོད་རེད། དེ་འདྲའི་གཅིག་གི་གནས་སྟངས་འོག་ལ་ད་ཨུ་རུ་སུ་དེ། འཛམ་བུ་གླིང་ནང་ལོགས་སྤྱིར་བཏང་མང་ཆེ་ཚོས་སྐྱོན་བརྗོད་བྱེད་ས་དང་རྒོལ་གཏམ་བཏང་སའི་རྒྱལ་ཁབ་ཅིག་ཆགས་པའི་སྐབས་དེ། ད་ཁོང་ཚོ་ལ་ཡང་རོགས་པ་རྩ་ཆེ་ཤོས་དང་དགོས་མཁོ་ཆེ་ཤོས་དེ་ཡིན་ན་རྒྱ་ནག་ཆགས་བསྡད་པ་རེད། ད་རྒྱ་ནག་གིས་གལ་སྲིད་ཨུ་རུ་སུ་དང་མུ་མཐུད་བསྡད་པ་ཡིན་ན། ཨུ་རུ་སུ་ནང་བཞིན་གྱི། ཕ་གི་ཕྱོགས་གཅིག་ནས་རྒྱལ་སྤྱིའི་ཐོག་ལ་ཡང་ད་མཐོང་ཚུལ་ཞེ་པོ་ཞིག་སྐྱོ་པོ་བྱས། ཕྱོགས་གཞན་པ་གཅིག་ནས་ཡིན་ན་ཕ་གི་དམག་འཁྲུག་ཁོ་རའི་ནང་ལོགས་ལ་ཡང་དམག་འདི་ལ་ཡང་རྒྱལ་ཁ་ཐོབ་ཡག་མེད་པ་བྱས། ཡིན་དུས་ཙམ་པ་ད་མི་སྒེར་ཡིན་ནའི་རེད་རྒྱལ་ཁབ་ཡིན་ནའི་རེད། ཁོ་ཕམ་ཉེས་འགྲོ་མཁན་ཞིག་དང་རྒྱལ་ཁ་ཐོབ་ཡ་མེད་པ་ཞིག་དང་ཁོ་ལ་ཡང་སྤྱིར་བཏང་ཀུན་སྤྱོད་ཀྱི་ཐོག་ནས། ས་མཐོ་ས་ཅིག་ལངས་མི་ཐུབ་མཁན་རྒྱལ་ཁབ་ཅིག་དང་མི་ཅིག་ལ་ཡང་ཕམ་ཉེས་བྱུང་བཞིན་པའི་སྐབས་ལ་རྒྱབ་སྐྱོར་བྱེད་ཡག་དེ་ཞེ་དྲག་ཁག་པོ་རེད་པ། དེ་འདྲ་ཡིན་དུས་ཙམ་པ། མི་མང་པོ་ཅིག་གིས་ཡིན་ན་ཞི་ཅིན་ཕིང་གིས་མུ་མཐུད་བྱས་ཨུ་རུ་སུ་དང་ཨ་ད་ལག་འབྲེལ་བྱས་བྱས།

ད་ཡིན་ན་ལས་དེ་རིང་ཁ་སང་རྒྱ་ཡིག་གི་གསར་འགྱུར་བརྒྱུད་ལམ་ཐོག་ལ་ཡང་རྒྱ་མིའི་མཁས་པ་འདི་འགའ་ཞིག་ལྟ་བ་གསར་པ་ཞིག་འདུག་འདི་ག་རེ་འདུག་ཟེར་ན། ཁོ་ཚོས་ཟེར་ཡག་བྱས་པ་ཡིན་ན། ད་ཞི་ཅིན་ཕིང་ངོས་ནས་ཨུ་རུ་སུ་ལ་ཡང་དམག་ལ་ཕམ་ཉེས་བྱུང་དཔལ་འབྱོར་དཀའ་ངལ་འཕྲད། ཨ་རྒྱལ་སྤྱིའི་ཐོག་ལ་ཡར་མཐོང་ཚུལ་དེ་ག་སྡུག་ཅག་ཡོང་པའི་སྐབས་དེ་ད་ག་རེ་བྱས་བྱས་སྲིད་འཛིན་ཞི་ཅིན་ཕིང་གིས་ད་དུང་མུ་མཐུད་བྱས་ཕུ་ཊིན་དེ་བློས་བཏང་མི་ཐུབ་པ། ཨུ་རུ་སུ་ལ་ཡར་རྒྱབ་སྐྱོར་གྱི་རོགས་རམ་བྱས་བྱས་དེ་ཡར་འབྱོར་བ། དེ་ད་བྱེད་དགོས་དོན་ག་རེ་ཡིན་ནམ་ཞེས་ལབ་རྒྱུ་ཡིན་པ། ད་དེ་ལ་ཡང་ཅིག་འགྲེལ་བཤད་སྣ་མིན་སྣ་ཚོགས་འདུག།

རྒྱ་ནག་དམར་ཤོག་གཞུང་ངོས་ནས་ཡིན་ནའི་རེད། ལྷག་པར་དུ་ཞིས་ཅིན་ཕིང་ཁོ་རང་མི་སྒེར་ངོས་ནས་བཤད་པ་ཡིན་ན་ཞེ་པོ་ཅིག་གི་ཉེན་ཁ་ཆེན་པོ་ཆགས་བསྡད་ཡོད་རེད། དེ་འདྲའི་སོང་ཙང། མུ་མཐུད་བྱས་ཕི་ཀ་ཡིན་ན་རྒྱབ་སྐྱོར་བྱས་བྱས་ད་མ་བསྡད་ཀ་མེད་བཟོ་འདྲ་བྱས་བྱས་འུ་ཐུག་བྱས་ཡིན་ནའི་བསྡད་དགོས་ཀྱི་ཡོད་རེད་བྱས་བྱས་གཙོ་བོ་དེ་ཟེར་གྱི་འདུག་དེ་ག་རེ་བྱེད་དགོས་རེད་ཟེར་བ་ཡིན་ན་ཕུ་ཏིན་ཕི་ཀ་ཡ་དམག་འཁྲུག་ནང་ལོགས་ལ་ཡར་ཕམ་ཉེས་ཆེན་པོ་ཞིག་བྱུང་བྱས། དེའི་སྔོན་ལ་ཡང་དམག་འཁྲུག་མ་བརྒྱབ་གོང་ལ་ད་མི་མང་པོ་གཅིག་གིས་ཡིན་ན་ཕུ་ཏིན་ཟེར་ན་ལས་འཇོན་པོ་ཡིན་པ་དང། བསམ་བློ་གཏང་མཁས་པ་དང་ཐབས་ཇུས་ཆེན་པོ་ཡོད་མཁན་ད་དེ་འདྲ་ཞིབ་གཟིགས་སྐོར་ད་དེ་རིང་ཁ་སང་ན་ཧ་ལམ་འདི་ག་ཟེར་མཁན་ཁྱོན་ནས་ཡོད་མ་རེད་དེ་ཟེར་མཁན་མེད་པ་དེ་ཕྱི་ལོགས་གཅིག་པོ་མེད་པ་འདྲ། ད་ཨུ་རུ་སུའི་ནང་ལོགས་ལ་མ་ཚང་མི་ལ་ཡ་ད་ཕ་གི་དམ་བསྒྲགས་དེ་འདྲ་སོང་ཙང་མི་ལ་སྐད་ཆ་དྲིས་པ་ཡིན་ན་ཕུ་ཏིན་རྒྱབ་སྐྱོར་ཡོད་ཟེར་ད་ལས་ཡིན་ནའི་ཕུ་ཏིན་གི་གདིང་དེ་མཐོང་དེ་ཞེ་པོ་ཆག་བྱས། གལ་སྲིད་དམག་འཁྲུག་དེ་ལ་ཡ་ད་རྩ་བའི་ཐོག་ནས་ཕམ་ཉེས་རེད་པས། གཏན་འཁེལ་ཅིག་བྱུང་བ་ཡིན་ན། ཕུ་ཏིན་ཡིན་ན་མུ་མཐུད་བྱས་གནས་ཐུབ་ཡ་ཞེ་དྲག་ཁག་པོ་རེད། ཕུ་ཏིན་གི་གཞུང་འདི་འགྱུར་ལྡོག་ག་རེ་བྱུང་བ་ཡིན་ན་ཅི་བྱུང་བྱས་པའི་སྟོབས་ཆོག་ཅིག་སློག་པ་ཡིན་ན། ཨུ་རུ་སུའི་ནང་ལོགས་ལ་ཡང་ཆབ་སྲིད་ཀྱི་འགྱུར་ལྡོག་ཆེན་པོ་ཞིག་ཕྱིན་བྱས། གཅིག་བྱས་ན་སྡུག་རུ་འགྲོ་སྲིད་པ་དེ་ལས་ཡིན་ནའི་སྤྱིར་བཏང་བྱས་པ་ཡིན་ན། ཕུ་ཏིན་སྟོབས་ཆོག་སློག་མཁན་བྱུང་བ་ཡིན་ན་ད་གཅིག་བྱས་ན་ཕུ་ཏིང་གི་ད་ལྟའི་བྱེད་སྟངས་འདི་ཚོ་ལ་ཡང་སྐྱོན་བརྗོད་ཞེ་པོ་བྱེད་མཁན་དང་འཁོན་འཛིན་བྱེད་མཁན་ཅིག་བྱེད་དགོས་པ། འདི་བྱེད་དུས་ཕུ་ཏིང་གི་ད་ལྟའི་ལངས་ཕྱོགས་འདི་དང་ཡོངས་ཐ་དད་ཡིན་པའི་ལམ་ཁ་གཞན་པ་ཅིག། ལམ་ཁ་འདི་ག་རེ་རེད་ཟེར་ན་ད་དམངས་གཙོ་ཞེ་པོ་དེ་ཡག་པོ་མ་བྱུང་བ་ཡིན་ནའི་ལས་འགྱུར་ལྡོག་ཕྱིན་བྱས་ད་ལྟ་དེ་ཚོ་ནང་བཞིན་པའི་སྲིད་དབང་སྒེར་གཅོད་ཅན་དང་ནུབ་ཕྱོགས་རྒྱལ་ཁབ་ལ་ངོ་རྒོལ་བྱེད་མཁན་རྒྱལ་ཁབ་མ་ཡིན་པར་ཡང་ཕྲན་བུའི་སྒོ་ཕྱེ་བའི་རྒྱལ་ཁབ་ཅིག་ཆགས་མདོག་ཁ་པོ་རེད། ཨུ་རུ་སུར་ཆ་བཞག་པ་ཡིན་ན་ཁོ་རང་ཚོའི་མི་རིགས་ཀྱི་ནས་ངོས་ནས་བཤད་ནའི་རེད་ཆོས་ལུགས་ཁོ་ན་ནས་བཤད་ནའི་རེད་རིག་གཞུང་ཐོག་ནས་བཤད་ནའི་རེད་ཡུ་རོབ་དང་ཞེ་དྲག་ཐག་ཉེ་བོ་ཡོད་མཁན་ཅིག་རེད་བ། ཨུ་རུ་སུ་འདི་ཡུ་རོབ་ཀྱི་ཆ་ཤས་བྱེད་ཡ་དང་རྒྱུན་ལྡན་གྱི་རྒྱལ་ཁབ་ཅིག་བྱེད་ཡ་དེ་ད་ལྟ་བྱུང་བའི་བསམ་བློ་གསར་པ་འདི་མ་རེད། ཨུ་རུ་སུའི་ནང་ལོགས་མི་འབོར་མང་པོ་ཞེ་པོ་ཅིག་ལ་ཡ་སྔ་མོ་ཙར་གོང་མའི་སྐབས་དག་ནས་རྨི་ལམ་དེ་འདིའི་སྐབས་ནས་བྱུང་བྱས་ཡིན་ན་ད་དུང་ཨུ་རུ་སུའི་ནང་ལོགས་ལ་ཡ་མི་མང་པོ་ཞེ་པོ་ཅིག་ཨུ་རུ་སུ་རྒྱལ་ཁབ་འདི་རྒྱུན་ལྡན་གྱི་ཡུ་རོབ་ཀྱི་ཆ་ཤས་ཀྱི་རྒྱལ་ཁབ་ཅིག་ཏུ་འགྱུར་ཡ་ལ་འདོད་པ་ཡོད་མཁན་མང་པོ་ཡོད་རེད། བྱས་ཙང། གལ་སྲིད་ཕུ་ཏིང་གི་སྲིད་གཞུང་འདི་གནས་མ་ཐུབ་བྱས།

ཁོ་གཉིས་གཉིས་ཕྱག་བཟས་བྱས་པ་གལ་སྲིད་ད་ལྟ། སྲིད་འཛིན་ཕུ་ཏིན་གྱི་སྲིད་གཞུང་འདི་མགོ་རྟིང་སློག་པ་ཡིན་ན། དེའི་སྔོན་ལ་ཡ་གཅིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོ་ལ་ཡ་དམར་ཤོག་གི་ཨུ་རུ་སུ་དེ་དཔེ་འཕྲོ་བརླག་ཕྱིན་པ་རེད། འདི་ནང་བཞིན་གྱི་གཅིག་བྱས་ན་དེ་ལས་ཆེ་ཙམ་གཅིག་གི་ཤུགས་རྐྱེན་དེ་ནི་རྒྱ་ནག་ལ་ཡོང་གི་རེད། ད་འདི་ཡིན་ན་ཞི་ཅིན་ཕིང་དང་དེ་རིང་ཁ་སང་རྒྱ་ནག་གཞུང་གི་འགོ་ཁྲིད་ཚང་མ་ལ་ཞེ་པོ་ཅིག་བློ་འཚབ་དང་སེམས་ཁྲལ་དང་ཞེད་སྣང་བྱས་བྱས་བསྡད་དགོས་ཆགས་བསྡད་པ་རེད། དཔེར་ན་ཆ་བཞག་ཉེ་དུས་རང་ཨ་མི་རི་ཀའི་ནང་ལོགས་ལ་ཡོད་པའི་སློབ་གྲྭ་ཆེན་མོའི་ནང་ཞིབ་འཇུག་བྱེད་མཁན་དེ་ཁག་ཅིག་གིས། འཛམ་བུ་གླིང་ནང་ལོགས་མ་འོངས་པའི་ལོ་བཅུའི་ནང་ལོགས་ལ་ཡང་རྒྱལ་ཁབ་སུ་ལ་ཡང་འགྱུར་ལྡོག་ཆེ་ཤོས་ཡོང་ས་རེད་གཞུང་མགོ་རྟིང་སློག་ཡག་དང། དང་ནང་འཁྲུག་ཡོང་ཡག་དང་འདེགས་སུ་འཁོར་དང།

གལ་སྲིད་ཨ་མི་རི་ཀས་རྒྱ་ནག་ལ་ཞེ་པོ་ཅིག་ཁ་གཏད་བཅག་པ་ཡིན་ན་ག་ལེ་ག་ལེ་ཡིན་ན་རྒྱ་ནག་ཕར་འབུད་རྒྱག་བྱས་ཨུ་རུ་སུ་དང་ཉེ་བོ་ཞིག་བྱེད་ཀྱི་རེད། བྱས་ཙང་རྒྱ་ནག་དང་འབྲེལ་བ་ཕྲན་བུ་ཡར་བཏང་བྱས་ཨུ་རུ་སུ་དང་ཁོ་གཉིས་མནའ་འབྲེལ་བྱེད་བཅུག་རྒྱུ་ཡོད་མ་རེད་ཅེས་བཤད་ཀྱི་ཡོད་རེད། ད་གལ་སྲིད་ཨུ་རུ་སུ་དེ་འགྱུར་ལྡོག་ཆེན་པོ་ཕྱིན་བྱས་ཁོ་ཚོ་དམངས་གཙོའི་རྒྱལ་ཁབ་ཆགས་སོང་ན་ད་འདིའི་ཞེད་སྣང་ཅང་མེད་པ་ཆགས་པ་རེད་འདིའི་རྒྱུ་མཚན་ཅང་མེད་པ་ཆགས་པ་རེད། འདི་བྱེད་དུས་ཙམ་པ་དངོས་གནས་དོན་དངོས་ཐོག་ལས་ད་ལྟ་སྲིད་འཛིན་བྷའི་དན་གྱི་རྒྱུན་དུ་ཁོ་རང་ནས་ཡིན་ན་དམངས་གཙོ་དང་སྲིད་དབང་སྒེར་གཅོད་ཅན་གྱི་བར་མཚམས་ལ་འཐབ་རྩོད་ཡིན་ཞེས་ད་རྒྱུན་དུ་ནས་གསུངས་བཞུགས་འདུག་ག་ད་ལྟ་འདི་གསུངས་པའི་སྐབས་དེ་ཡང་སྲིད་དབང་སྒེར་གཅོད་ཅན་ལབ་དུས་ཕལ་ཆེར་ཐག་གཅོད་བྱས་གཉིས་ཡོད་རེད་གཅིག་གིས་ནི་རྒྱ་ནག་ཡོད་རེད་གཅིག་གིས་ནི་ཨུ་རུ་སུ་ཡོད་རེད་གལ་སྲིད་ཨུ་རུ་སུ་དེ་མེད་པ་ཆགས་རྗེས་ཨུ་རུ་སུ་དེ་དམངས་གཙོ་རང་མ་ཆགས་ནས་དམངས་གཙོའི་ལམ་ཁར་འགྲོ་བའི་འགོ་བཙུགས་རྗེས་སྲིད་དབང་སྒེར་གཅོད་ཅན་དེ་མེད་པ་ཞིག་ཆགས་པ་ཡིན་ན་ད་རྒྱ་ནག་གཅིག་པོ་ལྷག་དེ་རེད་བ། དམངས་གཙོའི་མནའ་མཐུན་གྱི་རྒྱལ་ཁབ་དེ་ཚོའི།

དགུ་བདེན་གཅིག་ལོག་པ་ཡིན་ན་ད་འདི་ཡི་རྒྱ་ནག་རྒྱལ་ནང་ལས་ད་དེ་རིང་ཁ་སང་ཡིན་ན་བྱེད་སྟངས་དེ་ཚོ་མང་པོ་ཞེ་པོ་ཅིག་ཞི་ཅིན་ཕིན་གིས་དཔེར་ཕུ་ཐིང་བྱེད་སྟངས་དེ་ཚོ་འདྲ་པོ་ད་དེ་ཚོ་ཞེ་པོ་ཅིག་ཡོད་རེད་པ། འདིའི་ཁོའི་ཤུགས་རྐྱེན་དེ་ཡིན་ན་རྒྱ་ནག་ནང་ལོག་གི་ཆབ་སྲིད་ལས། མིའི་མཐོང་ཚུལ་དང་ལྟ་ཚུལ་དང་ཐ་ན་མིའི་རེ་བ་ཕུ་ཐིང་ནང་བཞིན་བྱས་བྱས་ནས་ཞི་ཅིན་ཕིན་དེ་སྟོབས་ཀྱོ་ལོག་ཡག་གི་འདི་བསམ་བློ་ཐོ་གོ་ཡག་དེ་ཤུགས་ཆེར་ཞུ་ཆེ་མ་ཟད་ཡིན་ན་ད་ད་འདི་པོ་ཏོ་འདས་པའི་ལོ་ཁ་ཤས་ཤིག་ནང་ལོག་ལ་ཡ་རྒྱ་ནག་ནང་ལོག་ལ་དཔེར་ཕུ་ཐིང་འཇོན་པོ་ཡོད་པའི་ཡུ་རོབ་དང་དྲིལ་བསྒྲགས་ཞེ་པོ་བྱས་པ་རེད། སྲིད་འཛིན་ཞི་ཅིན་ཕིན་གིས

རྒྱ་མིའི་ཉམས་ཞིབ་པ་དེ་ཚོ་ཟེར་ཡག་བྱས་པ་ཡིན་ན་ཞི་ཅིན་ཕིན་གྱིས་དངོས་སུ་ཕི་གས་ཨུ་རུ་སུ་ལ་ཡར་གོ་ལག་སྤྲད་རྗེས་ཡུཀ་རེན་དམག་འཁྲུག་ནང་རོགས་རམ་བྱེད་ནུས་ཨ་ཡོང་དེ་ལས་ཡིན་ནའི་ལས་སྲིད་འཛིན་ཕུ་ཐིན་གྱི་སྲིད་དབང་དེ་མུ་མཐུད་གནས་ཡག་ཆེད་དུ་ཞི་ཅིན་ཕིན་གྱིས་ད་ཐབས་ཤེས་ག་རེ་ཡོད་པ་ཡིན་ན་ལས་རོགས་པ་བྱས་བྱས་གནས་ཐུབ་བྱེད་ཀྱི་རེད་ག་རེ་ཟེར་ན་དེ་མ་བྱས་པ་བྱས་སྲིད་འཛིན་ཕུ་ཐིན་མེད་པ་ཆགས་ཨུ་རུ་སུ་དེ་དམངས་གཙོར་བསྒྱུར་པ་ཡིན་ན་རྒྱ་ནག་ལ་ཤུགས་རྐྱེན་ཞེ་པོ་ཅིག་དང་ཞི་ཅིན་ཕིང་ཁོ་རང་གིས་ཞེ་པོ་ཅིག་ཐེངས་ཐོག་ཁག་པོ་རེད། དེ་འདྲ་སོང་ཙང་གཅིག་བྱེད་དུས་ཙམ་པ་ད་ཞི་ཅིན་ཕིང་གིས་དང་པོ་དེ། ཚད་དང་མུ་མཐའ་མེད་པའི་མཛའ་གྲོགས་དང་དེ་ཚོ་བཤད་ཡག་གི་དམིགས་ཡུལ་དེ་ཚོ་ད་སྙན་ངག་ག་རེ་ཡོད་ནའི་མེད་ནའི། ད་ད་ལྟའི་གནས་སྟངས་འདི་ལ་ཡ། སེམས་ཅན་སེམས་ཡག་གི་གཉིད་འདི་དུང་ཨ་ཀོང་ཐུང་སྟེ་དེ་འདྲའི་ནང་ལོག་ལ་ཡ་ད་གོང་བུ་ཡག་པོ་མ་རྒྱབ་བྱས་ཟ་བས་སུ་དར་ཅེས་ཅེས་མིག་ན་ཟག་ཅེས་ད་དེ་ནས་ཐོན་མ་ཐུབ་པ་ཡིན་ན་བསྡད་ཡོད་རེད་ཟེར་ཅེས།